ཉེ་ལམ་ཡུ་ཀེ་རེན་གྱི་ནུབ་རྒྱུད་ཀྱི་གྲོང་ཁྱེར་ལི་ཝེ་བུ་བཅས་སུ་ནད་འགོའི་ལོ་རྒྱུས་ཐོག་བར་སྣང་མཁའ་དབྱིངས་སུ་བསྐྱོད་པའི་བུད་མེད་ཐོག་མ། Valentina Tereshkova ཡི་འདྲ་སྐུ་དེ་ས་ཐོག་ལ་འགྱེལ་ནས་འདྲ་སྐུ་དེ་ཡི་མགོ་དང་ཉེ་འཁོར་ལ་སྣུམ་ཚོན་དམར་པོ་བྱུགས་ཡོད་པའི་སྣང་ཚུལ་མཐོང་རྒྱུ་ཡོད་པ་རེད། ཡུ་རོབ་དང་ས་འབྲེལ་ཡིན་པའི་ཡུ་ཀེ་རེན་གྱི་ནུབ་རྒྱུད་ཀྱི་མཐའ་མཚམས་དེ་བཞིན་ཡུ་ཀེ་རེན་གྱི་མངའ་ཁོངས་སུ་ཨུ་རུ་སུ་དམར་པོ་ཡི་དུས་སྐབས་ཀྱི་དྲན་རྟེན་གྱི་རྡོ་རིང་དང་འདྲ་སྐུ་སོགས་ཚང་མ་རྩ་གཏོར་གཏོང་སའི་ས་ཆ་དང་པོ་དེ་ཡིན་པ་དང།

ལི་ཝེ་བུ་རྟེན་མཛོད་ཁང་གི་ལོ་རྒྱུས་སྨྲ་བ་དང་ཉམས་ཞིབ་པ་ལི་ནཱ་བུ་ལི་ཁཱ་སི་ཁཱ་ཡིས་བརྗོད་དོན་དུ། ཡུ་ཀེ་རེན་གྱི་སྤྱི་ཚོགས་ཁྲོད་ལྟ་བའི་རྩོད་གླེང་ཞིག་ཡོང་བཞིན་པ་དེ་ནི་གལ་སྲིད་ང་ཚོ་ཡིས་གནའ་བོ་ཡི་ལོ་རྒྱུས་ཀྱི་ཤུལ་བཞག་དེ་ཚོ་ལ་སྲུང་སྐྱོབ་བྱ་དགོས་པ་ཡིན་ན། ང་ཚོས་ཚུལ་ཇི་ལྟ་བུ་ཡི་སྒོ་ནས་བྱ་དགོས་སམ་ཞེས་པ་དེ་རེད་རྟེན་མཛོད་ཁང་དེའི་སྒོ་འགྲམ་དུ་ཨུ་རུ་སུ་དམར་པོ་ཡི་སྡུག་སྦྱོང་མནར་གཅོད་ཇི་ལྟར་གཏོང་ལུགས་མཚོན་པའི་གཏམ་རྒྱུད་དང། འཇུའུ་མི་རིགས་ཕྱིར་འབུད་གཏོང་བའི་གཏམ་རྒྱུད་སོགས་བཤམས་སྟོན་བྱས་ཡོད་པ་དང་རྟེན་མཛོད་ཁང་གི་ཕྱི་ལོགས་སུ་འདྲ་སྐུ་འགའ་ཤས་ས་ལ་འགྱེལ་ཡོད་པ་རྣམས་ཡན་ལག་ཚོ་ལ་ཆག་སྐྱོན་ཤོར་ཡོད་པ་མཐོང་རྒྱུ་ཡོད་པ་རེད། དེས་ན་བུ་ལི་ཁ་སི་ཁ་ཡིས་ས་གནས་གཞུང་འཛིན་གྱིས་ཁོ་ཚོ་ལ་རིག་དངོས་དེ་ཚོ་བདག་སྤྲོད་བྱ་དགོས་པའི་བཀོད་ཁྱབ་བཏང་རྗེས་སུ་ལས་མི་ཚོ་ཡི་རྣམ་འགྱུར་ལ་འགྱུར་བ་ཐེབས་ཏེ་ཅི་བྱ་གཏོལ་མེད་ཆགས་ཡོད་མོད་འོན་ཏེ་རྟེན་མཛོད་ཁང་གཞན་པའི་ནང་དུ་རིག་དངོས་དེ་དག་བདག་ཚགས་བྱེད་ས་མེད་པས་ང་ཚོས་དང་ལེན་མི་བྱེད་ཀ་མེད་བྱུང་སོང་ཞེས་བརྗོད་འདུག

འཛམ་གླིང་དམག་ཆེན་གཉིས་པའི་ཡར་སྔོན་ལ་ལི་ཝེ་བུ་ས་ཁུལ་ནི། ཕོ་ལན་ཏི་ཡི་ཆ་ཤས་ཤིག་ཡིན་པ་དང་ཨུ་རུ་སུ་དམར་པོ་ཡི་ཁྱད་ཆོས་ལྡན་པའི་འཛུགས་སྐྲུན་རིགས་དང་རྟགས་མཚན་སོགས་ཉུང་ཤས་ལས་མེད་པ་རེད། ཨུ་རུ་སུ་ཡི་སྐད་དང་ཡི་གེ་ཡང་དེ་ཙམ་དར་ཁྱབ་ཆེན་པོ་མེད་པ་རེད། ཁོ་ཚོ་ཡིས་ཨུ་རུ་སུ་ཡི་དམར་པོ་ཡི་དུས་སྐབས་ཀྱི་དྲན་རྟེན་རིག་དངོས་དེ་དག་རྩ་གཏོར་གཏོང་དུས་ངོ་རྒོལ་བྱེད་མཁན་ཡང་བྱུང་ཡོད་པ་རེད། ལྷག་པར་དུ་ས་གནས་མང་ཚོགས་ཚོས་སོ་སོ་ཡི་གཉེན་ཚན་གྱི་མིང་བྱང་འཁོད་པའི་དྲན་རྟེན་རྡོ་རིང་གཏོར་དུས་ངོ་རྒོལ་གྱི་རྣམ་འགྱུར་འཛིན་གྱི་ཡོད་པ་རེད། ཉམས་ཞིབ་པ་ལི་ན་བུ་ལི་ཁ་སི་ཁ་ལྟར་ན་དྲན་རྟེན་རིག་དངོས་དེ་དག་གི་རྒྱབ་ལོགས་སུ་རྟེན་རྫས་དེ་དག་ལས་མཁན་རྣམས་ཀྱི་གཏམ་རྒྱུད་ཡོད་པ་དང་ཨུ་རུ་སུ་དམར་པོ་ཡི་ལས་ལུགས་ཀྱི་དབང་བསྒྱུར་འོག་ཏུ་སྡུག་སྦྱོང་མནར་གཅོད་མྱོང་བའི་ཡོན་ཏན་པ་ཚོ་ཡི་གཉེན་ཚན་སོགས་ཀྱང་དེ་ཡི་ཁོངས་སུ་ཚུད་ཀྱི་ཡོད་པ་སྟེ། ང་ཚོས་ལོ་རྒྱུས་ཀྱི་ཤུལ་བཞག་འདི་དག་ལ་སྲུང་སྐྱབས་བྱེད་དོན་ནི་རིག་གནས་ཀྱི་རིན་ཐང་ཡོད་པ་དང་བཟོ་སྐྲུན་མཁན་རྣམས་སྒྱུ་རྩལ་བ་ཤ་སྟག་ཡིན་པའི་རྒྱུ་མཚན་གྱིས་ཡིན་ཞེས་དང། གང་ལྟར་ཚང་མ་འགྲོ་བ་མི་ལ་འབྲེལ་བ་ཡོད་པའི་གཏམ་རྒྱུད་ཤ་སྟག་རེད་ཅེས་བརྗོད་འདུག། ས་གནས་དྲན་རྟེན་རྡོ་རིང་ལས་དོན་གྱི་འགན་འཛིན Andrey Godyk ཡིས་ཡུ་ཁུ་རེན་གྱི་མངའ་ས་ནས་ཨུ་རུ་སུ་དམར་པོ་ཡི་དུས་སྐབས་དང་འབྲེལ་ཡོད་འདྲ་སྐུ་རྣམས་རྩ་མེད་བཟོ་དགོས་པ་ངེས་གཏན་རེད། རྒྱུ་མཚན་ཅི་ཡིན་ཞེ་ན་ཨུ་རུ་སུའི་གཞུང་འཛིན་གྱིས་དམག་བཏང་ནས་བཙན་འཛུལ་བྱས་ཏེ་ཨུ་རུ་སུ་ཡི་ལོ་རྒྱུས་དང་ང་ཚོའི་མཐུན་མོང་གི་ལོ་རྒྱུས་ཞེས་པ་ཞིག་ཁ་ལ་འཁྱེར་ནས་སྒྲུབ་བྱེད་བཏང་དང་གཏོང་མུས་ཡིན་པ་རེད། ང་ཚོ་ལ་མཐུན་མོང་གི་ལོ་རྒྱུས་ཡོད་ཀྱང་ང་ཚོ་ལ་མཐུན་མོང་གི་མ་འོངས་པ་ཞིག་ཡོད་པ་མ་རེད་ཅེས་བརྗོད་འདུག་གོང་ཞུས་ཀྱི་གནས་ཚུལ་དེ་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་ཕུན་ཚོགས་ལྷུན་འགྲུབ་ཡིན།